འབག་སྐུ་ལ་སོགས་པའི་དེ་བཞིན་གཤེགས་པའི་སྐུ་མཐོང་བ་ཙམ་གྱིས་ནི་བླང་ས་ང་སོ། དད་པ་ཙམ་གྱིས་ཅི་ཐོབ་རེ་ཆེ་དེ་ལྟ་བུ་ཞིག་དད་པ་ཅི་ཐོབ་མ་རུང་བ་ཞིག་ལ་ལུས་རྟེན་དེ་ནི་དོན་ཆེན་པོ་འགྲོ་ཡ་དེ་དེ་ཡིན་པ་རེད། དོན་ཆེན་པོ་འགྲོ་བ་དེ་ཙམ་གྱིས་མ་ཟད་པར་རྙེད་དཀའ་ཡིན། རྙེད་དཀའ་དེ་ག་རེ་རེད་ཟེར་ན་རྒྱུ་ཡི་སྒོ་ནས་གཉིས་ཀ་དེ་གསུང་རླུང་གཏོང་ན། དཔེ་ཡི་སྒོ་ནས་རྙེད་དཀའ་དང་ངོ་བོ་སྒོ་ནས་རྙེད་དཀའ་བསམ་བློ་མ་གཏོང་ན་ཡང་ཇི་ལྟར་ན་རྒྱུ་ཡི་སྒོ་ནས་རྙེད་དཀའ་དེ་བསམ་བློ་གཏོང་ན་གལ་ཆེ་ཤོས་ཀྱི་རེ་ལྟོས་པ་རེད།

ཁྱོད་བསྐྱེད་རྫོང་རི་མ་སྟོད་བྱིས་པ། རྒྱུ་མེད་དུ་མི་རུང་བ་སྟེ་རྩ་བ་ལྟ་བུ་དེ་ཚུལ་ཁྲིམས་རྣམ་པར་དག་པས་གཞི་བཟུང་བ་དེ་དགོས་ཀྱི་ཡོད་པ་རེད། དེ་མེད་པ་ཡིན་ན་ཡོང་ཡང་མི་རུང། ད་རང་གི་རྒྱུད་ལ་དེ་ལྟ་བུ་རྒྱུ་དེ་ཚང་དུ་ཡོད་པ་ཡིན་ན། ད་ནི་དལ་འབྱོར་གྱི་མི་ལུས་དེ་དཀོན་པོ་མ་ཡིན་པར་འབྲས་བུ་ཡིན། རང་གི་རྒྱུད་ལ་དེ་ལྟ་བུ་རྒྱུ་དེ་མེད་པ་ཡིན་ན་རྒྱུ་མེད་པའི་འབྲས་བུ་ཅིག་ཡོང་མི་སྲིད་པས། རྒྱུ་མེད་པའི་འབྲས་བུ་ཡོང་མི་སྲིད་པས་ཡིན་ཙང་རྒྱུ་མེད་ན་འབྲས་བུ་མེད་པ་ཐག་ཆོད་ཚར་རེད་ཁོ་རྟེན་འབྲེལ་གྱི་ཆོས་ཉིད་ཅིག་རེད་དེ། ཡིན་ཙང་ནི་རྙེད་དཀའ་དཀའ་བ་རེད། འབའ་ཞིག་དགེ་བ་མེད་གསུངས་པ་རེད་རྒྱལ་སྲས་ཞི་བ་ལྷས་ནི།

ལུས་དེ་ཐང་གཅིག་བརྙན་པོ་བཞིན་ཟེར་དེ་མ་གཞི་བྱེད་ལུས་དེ་ཐང་གཅིག་བརྙན་པོ་བཞིན་ཟེར་དེ་ཆུ་ཚོད་ཀྱི་ངང་དུ་གཡར་བཞག་ཏུ་བྱེད་པ་རེད་ཅ་ལག་ཅིག་གཡར་ནི་དེ་རིང་དེ་རིང་ཉི་མ་གཅིག་རིང་ལ་ཁྱེད་རང་བེད་སྤྱོད་གཏོང་ཤོག་བེད་སྤྱོད་གཏོང་ཤོག་སང་ཉིན་ཆུ་ཚོད་དེ་སླེབས་ཚར་ཟེར་ན་ཅ་ལག་དེ་ཡིན་གཅིག་མིན་གཅིག་ང་ལ་ཚུར་སྤྲད་དགོས་དེ་ཡི་རིང་ལ་གཡར་གོ་ཟེར་ན་མི་དེ་ནི་ཉི་མ་གཅིག་རིང་ལ་ཁོ་ཁེ་བཟང་ཆེན་པོ་ཅིག་ཡོང་གི་ཡོད་པ་ཡིན་ན་དེ་ཚེ་རིང་ལ་གཉིད་ཁུག་གི་མ་རེད་ཟས་ཟ་གི་མ་རེད་སྐད་ཆ་བཤད་གི་མ་རེད་བེད་སྤྱོད་ག་ཚོད་གཏོང་ཐུབ་ཐུབ་གཏོང་དགོས་རེད་བ་བེད་སྤྱོད་མ་གཏོང་ན་ཁོ་ཉི་མ་གཅིག་རིང་ལ་ཕར་སྟེར་རི་བ་རུ།

དེ་ཡིན་ཙང་ནི་ང་ཚོ། དལ་འབྱོར་དོན་ཆེ་བ་དང་རྙེད་དཀའ་བ་སྟེ་བྱ་བ་གཅིག་མ་འགྲུབ་བར་ཀྱང་ལྟོས་སུ་བསྡད་པ་ཡིན་ན་མ་ཤི་ཚུན་ཆད་ཙམ་གྱི་བདེ་བ་སྒྲུབ་པ་དང་མ་ཤི་ཚུན་ཆད་ཙམ་གྱི་སྡུག་བསྔལ་སྲིད་པ་སྟེ་དོན་རྒྱུ་གཅིག་མི་འགྲུབ་མ་མཐོ་དོན་འགྲིག་རེད། ཁྱི་ཀྱང་བྱེད་ཐུབ་རེད། འབུ་སྲིན་ཀྱང་བྱེད་ཐུབ་རེད། འབུ་སྲིན་ཀྱང་ཕར་ཕར་རྒྱུག་ཚུར་ཚུར་རྒྱུག་པ་དེ་ཁོ་ཡང་ན་ནི་ལྟོགས་བཀྲེས་ཀྱི་སྡུག་བསྔལ་གྱིས་མནར་གྱི་ཡོད་རེད་ཡང་ན་ནི་ཚ་གྲང་གི་སྡུག་བསྔལ་གྱིས་མནར་གྱི་ཡོད་རེད་དེ་ལྟ་བུ་སྡུག་བསྔལ་སེལ་ཡག་གི་དོན་དུ་ཕར་ཕར་རྒྱུག་ཚུར་ཚུར་རྒྱུག་ནས་བདེ་བ་གཅིག་དོན་དུ་གཉེར་ནས་འགྲུབ་བར་དཀའ།

དུད་འགྲོ་གཉིས་པོ་དེ་འགྲན་རེས་བྱེད་པ་དེ་ཡིན་ན་ང་ཚོ་མི་ལས་དུད་འགྲོ་ཆེ་བ་མང་པོ་ཅིག་ཡོང་གི་ཡོད་རེད་མི་ལས་དུད་འགྲོ་ཆེ་བ་ཡོང་གི་འདུག་བ་དུད་འགྲོ་མི་ལ་འདྲིས་བྱེད་ནས་ནི་མིའི་གྲོགས་པོ་བྱེད་ཀྱི་འདུག་བ་ཁ་ཤས་ཁ་ཤས་དུད་འགྲོ་མི་ལ་འདྲིས་བྱེད་ནས་མིའི་གང་ཟ་ཡ་ཡི་ཚད་ཆེ་དུས་ནི་དུད་འགྲོ་མི་ལ་འདྲིས་བྱེད་ནས་ཨ་བུ་མི་ཚོ་བཟོ་ལྟ་འདྲ་མི་འདྲ་སྤྲེའུ་བཟོ་ལྟ་འདྲ་མི་འདྲ་དེ་ཚོ་དྲངས་དེ་ནི་ཁྲག་རུ་སྐྱོད་བྱེད་ཁྲག་རུ་སྐྱོད་བྱེད་ནས་ནི་དཔལ་འབྱོར་ལས་དེ་ཁོ་མི་ཡི་ཁེ་ཕན་གྱི་ཆེད་དུ་དུད་འགྲོ་བེད་སྤྱོད་གཏོང་གི་ཡོད་རེད་བ་དུད་འགྲོ་དེ་ག་རེ་རེད་ཟེར་ན་བདེ་བ་འགྲོ་ལ་ཕན་ཐོགས་ཀྱི་ཡོད་རེད་བ་ཕེ་ཐོ་དགོས་རུང། ཨ་དེ་ལས་དེ་མཐོ་བ་རེད་དེ་ཙམ་གྱི་ལ་ཡང་ནི་མི་ལུས་ཐོབ་པ་དེ་གོ་ཆོད་སྲིད་མ་ཡོང་མི་ལུས་ཐོབ་པ་དེ་ཕྱི་མ་ཕན་ཆད་ཀྱི་བདེ་བ་དེ་ལ་སོང་ན་མ་གཏོགས་ན་མ་ཤི་ཚུན་ཆད་ཀྱི་བདེ་བ་ལ་ཧ་ལས་ག་གེ་ཡོད་རེད་བ། དེ་འདྲ་ཡིན་པ་ཡིན་ཙང་ང་རང་ཚོ་དལ་འབྱོར་དོན་ཆེ་བ་དང་རྙེད་དཀའ་བ་དེའི་འབྲས་བུ་དེ་ག་རེ་སྒྲུབ་དགོས་རེད་ཟེར་ན་ཚེ་ཕྱི་མ་གྱི་བདེ་བ་དེ་སྒྲུབ་དགོས་རེད་དེ་ཡང་ནི་མགྱོགས་པོ་མགྱོགས་པོ་མ་སྒྲུབ་པ་ཡིན་ན་འཆི་བ་མི་རྟག་པ་དེ་ནི་རང་ཚོ་ད་སྟོང་མ་རང་ལ་མི་ཚེ་སྐྱེལ་སྟོང་མ་རེད་བ། མི་གང་དགའ་ཚང་མ་ཐམས་ཅད་དེའི་དབང་དུ་འགྲོ་གི་ཡོད་རེད་སྔོན་བྱོན་གྱི་རྒྱལ་བ་སྲས་དང་བཅས་པ་ཚང་མ་ཐམས་ཅད་དེའི་ལམ་ཆེན་དེ་ལ་ཕེབས་ཚར་རེད་རང་གཅིག་པུ་ནི་དམིགས་བསལ་ཐོག་ནས་བསྡད་ཟེར་ཏེ་ལོགས་སུ་འཁོར་ཡོད་མ་རེད་བ། དེའི་ལམ་ཀ་དེ་ལ་འགྲོ་རྒྱུ་རང་རེད་དེ་རེད་ཨ་ཁོ་ལ་འགྱོད་སོང་བཏགས་ཅིང་ཁོ་ལ་འགྱོད་སོང་བཏགས་ནས་རང་གི་དལ་འབྱོར་གྱི་དོན་གྱི་སྙིང་པོ་ལེན་པ་དེ་དང་འཆི་བ་མི་རྟག་པ་གཉིས་པོ་དེ་འགྱོད་སོང་བཏགས་ནས་དེའི་བར་ལ་ཁེ་བཟང་གི་ལས་གཏོང་ན་ཁེ་བཟང་རང་རེད་མ་གཏོགས་དེའི་བར་ལ་ཁེ་བཟང་གི་ལས་མ་གཏོང་ན་ཁོ་ཡི་ཉི་མ་གཅིག་ཕར་ཁྱེར་འགྲོ་ཚར་སོང་ན་འཕྲོག་ཚར་སོང་ན།

ལུས་ཀྱི་ནང་ཚགས་ཀྱི་ལྕེ་གདོང། ཤེས་རིག་གི་ནང་གི་ཤེས་རིག་དེ་ལྕེ་ཉག་ནས་དེ་ལྕེ་དྲུག་སྟེ། ཚང་མ་ཐོངས་རྗེས་ཕྱི་ནང་ཚང་མ་ཐོངས་རྗེས་ཀྱི་མ་གོ་དྲུག་སྟེ། ཆུ་སྐྱེས་བུ་སོ་ནས་བྱེ་ཡ་ཡོངས་ལྕགས་ཁ་སྐྱ་ཡོ་ནོར་བ། དེ་ཚོ་གསོན་པའི་ཚེ་ཡང་ཆོས་བྱ་ལོང་མེད་པ་བྱས་ནས་ཤི་འགྲོ་གི་ལེགས་ས་ད་ལྟ། ལང་ཚ་བས་ཆོས་བྱ་དགོས་པ་དེ་ཐག་བཅད། ནམ་འཆི་ངེས་མེད་བསམ་པ་དེ་དེར་འཛམ་བུ་གླིང་པའི་ཚེ་ལ་ངེས་པ་མེད་དེ་སྒོས་སྙིགས་དུས་ཀྱི་ཚེ་ལ་ངེས་པ་མེད་པ། ད་ལ་ཡིད་བྱེད་ལས་ནི་གསོན་རྐྱེན་ཉུང་ཉུང་ཅིག་མ་གཏོགས་མེད་པ་འཆི་རྐྱེན་དེ་ཡིན་ན་ཧ་ཅང་མང་པོ་ཞེ་དྲག་ཡོད། དེ་ཡིས་ངེས་པ་ཡོད་མ་རེད།

མ་ཡི་མངལ་དུ་ཤི་འགྲོ་མཁན་ཡོད་རེད་བཙས་མ་ཐག་པ་ཤི་འགྲོ་མཁན་ཡོད་ལོ་གཅིག་རེ་དེ་ཤི་མཁན་ཡོད་ལོ་གཉིས་རེ་དེ་ཤི་མཁན་གསུམ་རེ་དེ་ཤི་མཁན་ཡོད་རེད་རང་དང་རང་ལོ་མཉམ་སྐྱེས་པའི་ག་ཚོད་ཤི་ཚར་རེད་ད་རང་བཅུ་བུ་ལས་རང་དང་ལོ་མཉམ་སྐྱེས་པ་མང་པོ་ཞིག་ཤི་ཚར་ཡོད་རེད་དེ་ཡིན་ཙང་ལོ་དེ་ལ་ཤི་གི་མ་རེད་ཞག་པོ་དེ་ལ་ཤི་གི་མ་རེད་ཟླ་བ་དེ་ལ་ཤི་གི་མ་རེད་སོགས་སྣ་ཁ་གཅིག་རུས་ཁུ་ཚུར་ཡོད་མ་རེད་སོ་སོས་ཧ་གོ་ཡོད་མ་རེད་ཤེས་བསྡད་ཡོད་མ་རེད་དེ་ཡིན་ཙང་སང་ཉིན་ཤི་གི་མ་རེད་སང་ཉིན་རང་ད་ལས་ཀ་དེ་བྱེད་ལོང་ཡོད་ཟེར་གི་སོ་སོ་རང་གིས་རང་མགོ་བསྐོར་བ་མ་གཏོགས་ངོ་མ་བྱེད་ཀྱི་ཡིན་ན་ཡང་དག་པའི་རྒྱུ་མཚན་ཞིག་ཡིན་སྟབས་སྣ་ཁ་གཅིག་འཁྱེར་ཡས་ཡོད་མ་རེད། སོ་སོ་ལུས་ཐང་ཐང་ཡིན་ཟེར་ཡས་མ་རེད། ང་ལ་ན་ཚ་མི་འདུག་ཟེར་ཡས་མ་རེད། ང་ལ་ད་ཚེ་འཕོས་ཀྱི་འཆི་རྟགས་དེ་གང་ཡང་ཡོང་མ་སོང་ཟེར་ཡས་མ་རེད། འཆི་རྟགས་ཡོད་ནས་ཤི་བ་གཅིག་དང་འཆི་རྟགས་མ་ཤར་ནས་ཤི་བ་ཅིག་ཡིན་ན་འཆི་རྟགས་མ་ཡོང་ནས་ཤི་མང་བ་ཡོད། འཛམ་བུ་གླིང་ན་མིའི་ཤི་ཚེ་གང་འཆི་རྟགས་ཡོད་ནས་ཤི་བ། འཆི་རྟགས་མེད་ནས་ཤི་འགྲོ་གི་ཐབས་ཡོད།